ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དག་སྐྱེལ་གྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ་ཨན་མེ་རི་བྷི་ལོན་ཌོ་དང་ཀེད་བྷ་ཏེར་ཕི་ལེ་གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁ་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་དག་གིས་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡང་ཀྱི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡང་ད་ལྟ་འདི་བོད་དོན་དག་སྐྱེལ་ཟེར་བའི་ལེ་ཚན་འདི་རེད།
ལེ་ཚན་སྔོན་མ་ནང་ཡིན་ན་བོད་ནང་ལ་ཡ་ཅིག་ཡུལ་སྐོར་སྤྲོ་འཆམ་དང་ཡུལ་སྐོར་སྤྲོ་འཆམ་གྱི་གནས་སྟངས་དེའི་ཐོག་ནས་ཡ་ཅིག་གིས་བོད་ཀྱི་གནའ་བོའི་གྱི་རིག་གཞུང་དང་གོམས་སྲོལ་ལ་ཡ་ཉམས་ཆག་དང་ཤུགས་རྐྱེན་ཐེབས་མེད་སྐོར་ལ་ཡ་རྒྱང་སྲིང་ཞུས་པ་རེད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་བོད་ནང་ལ་ཡ་རྒྱ་ནག་གི་རྡུལ་ཕྲན་མཚོན་ཆ་རེད་རྡུལ་ཕྲན་མཚོན་ཆ་འགྲེམས་འཇོག་རེད་དེ་བཞིན་རྡུལ་ཕྲན་གྱི་སྙིགས་རོ་གཡུགས་ནས་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་བཏང་ཡོད་མེད་སྐོར་ལ་ཡ་དེའི་ཐོག་ལ་ཡ་ཐོག་མ་བདེ་ཆེན་ལགས་རྒྱ་ནག་ཁོ་ཚོས་ལན་འདེབས་ག་རེ་བྱས་འདུག་ལོ། རེད་དང་ད་ལྟ་ངས་ནང་ལ་གསུང་ན་ཞིག་རེད་རྒྱ་ནག་གི་ཨ་ནི་བོད་ནང་ཨ་ནི་རྡུལ་ཕྲན་མཚོན་ཆ་འགྲེམས་འཇོག་བྱས་རེད་རྡུལ་ཕྲན་གྱི་སྙིགས་རོ་གཡུག་ཡས་རེད་བོད་ཀྱི་ཁོར་ཡུག་ལ་ཨ་ནི་གཏོར་བཤིག་བཏང་ཡོད་རེད་ཅེས་པའི་གནས་ཚུལ་དེ་ཨ་ནི་རྒྱ་ནག་ཁོ་རང་ཚོ་ཡིན་ན་བདེན་པ་མ་རེད་ཅེས་བཤད་དེ་ལས་ལྡོག་སྟེ་ཨ་ནི་རྒྱ་ནག་གི་ས་ཁུལ་གཞན་དང་བསྡུར་བ་ཡིན་ན་བོད་ནང་བཟོ་ལས་ཐོན་སྐྱེད་རེད་དེ་བཞིན་གྱི་བྱེད་སྒོ་གཞན་ལ་བརྟེན་ནས་བྱུང་བའི་འབག་བཙོག་ཧ་ཅང་ཉུང་ཉུང་རེད་ཅེས་བྱས་རྒྱ་ནག་གི་འགྲེལ་བཤད་འདི་འདྲ་ཅིག་རྒྱག་གི་འདུག།
ད་ལྟ་གོང་དུ་བརྗོད་པའི་རྒྱ་ནག་གི་ལན་འདེབས་འདི་ལ་ཡང་ཕྱི་རྒྱལ་གྱི་མཁས་པ་ཚོས་ཀྱིས་ད་ལྟ་བོད་ནང་ལ་ཡང་རྡུལ་ཕྲན་འགྲེམས་འཇོག་རེད་རྡུལ་ཕྲན་གྱི་མཚོན་ཆའི་སྙིགས་རོ་གཡུགས་པའི་འདི་སྐོར་ལ་ཡང་ཕྱི་རྒྱལ་ཁོང་རྣམ་ཚོས་ག་རེ་གསུངས་འདུག་ལོ།
དེའི་ཐོག་ལ་ཡིན་ན་ཨ་ནི་ཇར་མ་ནིའི་བན་གཙུག་ལག་སློབ་གྲྭ་ཆེན་མོའི་བོད་རིག་པའི་མཁས་པ་རེད་བོད་གནས་དྲ་བའི་འགན་འཛིན་ཟུར་པ་དང་བོད་གནས་དྲ་བ་གསར་འཛུགས་གནང་མཁན་ཡིན་པ་ཨ་ནི་ཐི་རི་ཌོ་ཌིན་ཁོ་རང་གིས་གསུང་ཡས་བྱས་པ་ཡིན་ན་རྒྱ་ནག་གཞུང་གིས་ཨ་ནི་རྩོམ་པ་པོ་དག་ཨ་ནི་ནང་ཁུལ་ཨ་ནི་གཅིག་གི་ཚིག་བརྗོད་ཞིག་བེད་སྤྱོད་བྱས་དེ་ཡིན་ན་བོད་རང་སྐྱོང་ལྗོངས་ནང་རྡུལ་ཕྲན་མཚོན་ཆ་རྩ་བ་ནས་ཡོག་མ་རེད་ཨ་ནི་རྡུལ་ཕྲན་གྱི་ཨ་ནི་སྙིགས་རོ་རྫས་དེ་འདྲ་གཡུག་ཡོག་མ་རེད་ཁས་ལེན་ཡིན་ན་ཨ་ནི་མ་བྱས་བྱས་དེ་འདྲ་བྱས་བཞག་ཅེས་བྱས་དེ་འདྲ་གསུངས་བཞག་དེ་འདྲ་ཡིན་ནའི་ཨ་ནི་བོད་རང་སྐྱོང་ལྗོངས་ནང་ལ་རྡུལ་ཕྲན་མཚོན་ཆ་འགྲེམས་འཇོག་བྱས་མེད་པ་དང་རྡུལ་ཕྲན་སྙིགས་རོ་མེད་པ་བདེན་པ་ཡིན་ཀྱང་ཨ་ནི། མཚོ་སྔོན་ཞིང་ཆེན་ནང་གི་ཨ་མདོ་མཚོ་སྔོན་པོའི་འཁྲིས་ཀྱི་འབྲོག་པའི་ས་ཁུལ་རེད་བོད་པའི་ནང་སྔ་མོ་ནས་ཨ་མདོ་ཟེར་ཡས་ཆོལ་ཁའི་ཁོངས་ཀྱི་མདའ་བཞི་རྫོང་གི་ས་ཆ་བཞི་ཆ་གཅིག་ཨ་ནི་རྒྱ་ནག་གཞུང་གིས་སྒེར་གཅོད་བྱས་རྗེས་ཡིན་ན་ས་གནས་བོད་པ་མཐར་སྐྲོད་བཏང་རྗེས་ཆིག་སྟོང་དགུ་བརྒྱ་ལྔ་ཅུ་ང་བརྒྱད་ལོ་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་བར་རྒྱ་ནག་གིས་ཨ་ནི་རྡུལ་ཕྲན་མཚོན་ཆ་ཞིབ་འཇུག་དང་གསར་བཟོ་བྱེད་ཡས་ཆེད་ཨ་ནི་འབར་མདེལ་ཨང་གྲངས་གཉིས་གཉིས་གཅིག་ཟེར་དེ་འདྲས་ཀྱི་ད་བཟོ་གྲྭ་བཙུགས་ཡས་དེ་འདྲ་བྱས་ཡོད་རེད་ཅེས་དེ་འདྲས་གསུངས་བཞག། དེ་ལྟར་རྒྱ་ནག་གིས་བོད་ནང་ལ་ཡང་དངོས་སུ་རྡུལ་ཕྲན་མཚོན་ཆ་འགྲེམས་འཇོག་མ་བྱས་པ་དང་རྡུལ་ཕྲན་གྱི་སྙིགས་རོ་དེ་འདྲ་དབྱུགས་པ་མ་རེད་ཞེས་པ་རེད་ད་ཡིན་ན་ཡང་གོང་དུ་ད་ལྟ་ང་རང་ཚོས་བརྗོད་པའི་ནང་བཞིན་བོད་རིག་པའི་མཁས་པ་ཐི་རི་དོ་དིན་ཁོ་རང་གསུངས་པ་བྱས་པ་ན་ཡང་རྒྱ་ནག་གིས་རྡུལ་ཕྲན་མཚོན་ཆའི་ཚོད་ལྟ་འདི་བོད་དང་ས་འབྲེལ་གྱི་ཤིན་ཅང་ནང་ལ་བྱེད་པར་གཅིག་བཤད་ཚེ་འདི་དངོས་གནས་རེད་པས་ལོ།
བོད་རིག་པའི་མཁས་པ་ཨ་ནི་ཐི་རི་དོ་དིན་ཁོ་རང་གིས་གསུངས་ཡས་བྱས་ན་རྒྱ་ནག་གཞུང་གིས་བོད་ནང་ལ་རྡུལ་ཕྲན་མཚོན་ཆ་ཚོད་ལྟ་བྱས་ཡོག་མ་རེད་ཟེར་དངོས་གནས་ཡིན་པ་ཡིན་ནའི་བོད་དང་ས་འབྲེལ་ཐག་ཉེ་པོ་ཡིན་པའི་ཤིན་ཅང་གི་ལོབ་ནོར་ས་ཁུལ་ལ་ཡིན་ན་ཚོད་ལྟ་བྱས་ཡོག་རེད། ཨ་ན་ས་ཁུལ་འདི་ཨ་ན་མཚོ་སྔོན་དང་ཐག་ཧ་ཅང་ཉེ་པོ་ཡོད་ཙང་ཨ་ན་བོད་ཀྱི་ས་ཁུལ་ལ་ཡིན་ན་ཨ་ན་གནོད་འཚེ་ཁྱབ་སྲིད་པའི་ཨ་ན་བློ་འཚབ་ཡིན་ན་དེ་འདྲ་ཡོད་རེད་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤག་ཅེས་ད་མངོན་གསལ་དོད་པའི་རྒྱུ་རྐྱེན་དེར་བརྟེན་བྱས་ཡིན་ན་བོད་པའི་ས་ཁུལ་ལ་རྡུལ་ཕྲན་མཚོན་ཆ་སྙིགས་རོ་གནོད་སྐྱོན་ཁྱབ་ཡོད་མེད་ཟེར་དེ་རང་ཚུགས་སུ་ཨ་ན་ཞིབ་འཇུག་བྱས་ཐུབ་མེད་པས་ཨ་ན་དེ་འདྲ་བྱས་རེད་ཅེས་དེ་འདྲ་གསུངས་ཤག། ད་ཡིན་པ་ཡིན་ནའི་རྒྱ་ནག་མི་དམངས་སྤྱི་མཐུན་གྱིས་བོད་ནང་ལ་ཡང་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ཐོག་ནས་ཁོ་ཚོའི་གཞི་རྩའི་དཀའ་ངལ་དེ་ག་རེ་རེད་ལོ།
བོད་རིག་པའི་མཁས་པ་ཐི་རི་དོ་དིན་ཁོ་རང་གིས་གསུངས་ཡས་བྱས་ན་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་ལ་ལག་བསྟར་བྱེད་བཞིན་པའི་ཁོར་ཡུག་སྲིད་ཇུས་ཐོག་ལ་གཞི་རྩའི་སྐྱོན་ཆ་ཡོད་དེ་ག་རེ་རེད་ཟེར་ན་སྲིད་ཇུས་གཏན་འབེབས་བྱེད་པའི་སྐབས་ལ་གཙོ་བོ་ཁོར་ཡུག་ཐོག་ལ་གཏན་འཁེལ་བྱས་པའི་བྱ་ཐབས་མང་པོ་ཅིག་རྒྱལ་སྤྱིའི་ཐོག་ལ་ཁས་ལེན་བྱེད་མ་ཐུབ་པའི་ཚད་སླེབས་ཡོད་རེད། ཨ་ནི་རྒྱ་ནག་གཞུང་གི་སྲིད་ཇུས་ནང་ལ་ཡིན་ན་རང་བྱུང་ཁམས་ལ་ཨ་ནི་ལྷན་སྐྱེས་ཀྱི་རིན་ཐང་ཡོད་པ་ཧ་ལམ་ཁས་ལེན་མ་བྱས་པ་བྱས་དེ་ལས་ལྡོག་སྟེ་ཨ་ནི་གཙོ་ཆེར་ཨ་ནི་ཐོན་ཁུངས་སྐོར་གཙོ་བོ་སྟེ་ད་ག་ནང་བཞིན་མིས་ཁ་ལོ་བསྒྱུར་མ་ཐུབ་པའི་ཨ་ནི་ཉེན་ཁར་ངོས་འཛིན་བྱས་བྱས་ཨ་ནི་རྒྱ་ནག་གཞུང་གི་མིག་ནང་དུ་ཡིན་ན་བོད་དེ་ཨ་ནི་ཁྱད་དུ་འཕགས་པའི་ཨ་ནི་ས་རྒོད་ཀྱི་ས་ཆ་དང་ད་ཕན་མ་ཐོགས་ས་ཅིག་དང་རྒྱ་ནག་གཞུང་གི་ཨ་ནི་ལྟ་ཕྱོགས་དེ་ཡིན་ན་ཅིག་ཡོངས་སུ་ཡིན་ན་ཞི་བདེ་གཉིས་ཡོག་རེད་ཅེས་བྱས་དེ་འདྲ་གསུངས་བཞག།
གནས་སྟངས་འདིའི་ཐོག་ནས་ཡང་དུས་རབས་ཉི་ཤུ་པའི་མཇུག་འགྲིལ་བའི་སྐབས་ལ་ཡང་རྒྱལ་སྤྱིའི་ནང་ལ་ཡང་སྐྱེ་ཁམས་སྣོད་བཅུད་ཀྱི་སྐོར་ལ་ཡང་གྲོས་གླེང་བྱུང་བ་འདིའི་ཐོག་ནས་ཅིག་རྒྱ་ནག་ནང་ལ་ཤུགས་རྐྱེན་དེ་འདྲ་གལ་ཐེབས་འདུག་པས་དེ་འདྲས་ཅིག་རྟགས་མཚན་གལ་འདུག་པས་ལོ། ཐི་རི་དོ་དིན་ཁོ་རང་གིས་གསུངས་པ་བྱས་ན་ཨ་ནི་རྒྱལ་སྤྱིའི་ཐོག་ལ་ཡིན་ན་སྐྱེ་ཁམས་སྣོད་བཅུད་གྲོས་གླེང་བྱུང་བ་དེ་ཚོས་ཡིན་ན་ཤུགས་རྐྱེན་མ་བབས་དེ་འདྲ་གལ་མ་རེད་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤག་ཨ་ནི་དོན་དངོས་ཐོག་ལ་ཡིན་ན་རྒྱ་ནག་ནང་ལ་ཨ་ནི་བསམ་མེད་སྒོ་ནས་རང་བྱུང་ཁམས་བཀོལ་སྤྱོད་བཏང་བར་བརྟེན་བྱས་ཡིན་ན་རང་བྱུང་ཁམས་ལ་ཨ་ནི་གོད་ཆགས་ཡོང་ཡས་དེ་ཤུགས་ཆེ་ཆེར་ཕྱིན་ཡོད་རེད། དུས་ཚོད་དེ་མི་མང་ཁྲོད་ལ་ཨ་ནི་མགྱོགས་མྱུར་ཁྱབ་བྱས། ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གྲངས་ནང་ལ་ཨ་ནི་གནོད་སྐྱོན་ཆེན་པོ་ཡོང་ཡས་འབྲི་ཆུའི་ཐོག་ལ་ཨ་ཆུ་ལོག་ཡོང་ཡས་ད་ག་ནང་བཞིན་ཨ་རང་བྱུང་ཁམས་བཀོལ་སྤྱོད་ཚོད་མེད་བཏང་བར་བརྟེན་ནས་ཨ་གནོད་འཚེ་ཡོང་ཡས་དེ་ད་ངེས་ཤེས་བྱུང་ཡོད་རེད་ཨ་མི་མང་ཁྲོད་ལ་ཡིན་ན་ས་བབ་དམའ་བའི་ཨ་རྒྱ་ནག་ནང་ལ་ཨ་སྣོད་བཅུད་ལ་ཨ་དེང་དུས་དང་མཐུན་པའི་ཨ་ཤེས་རྟོགས་བྱུང་ཡོད་པ་དང་དམིགས་སུ་བཀར་ནས་ཡིན་ན་རང་བྱུང་ཁམས་ལ་སྲུང་སྐྱོབ་ཀྱི་ལས་ཀ་བྱེད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཐོན་རྗེས་ཁོ་ཚོས་ཡིན་ན་ཡག་ཉེས་རྙིང་ཞེན་ཅན་གྱི་སྲིད་གཞུང་འོག་ཡོད་པས་བོད་ནང་ལ་ཆ་བཞག་ན་ཁོར་ཡུག་གི་སྲིད་བྱུས་ནང་ལ་ཁོར་ཡུག་སྲུང་སྐྱོབ་ཀྱི་སྐད་ཆ་གླེང་གི་ཡོད་རེད་ཡིན་ན་དོན་དངོས་ཐོག་ལ་ཡིན་ན་མུ་མཐུད་དུ་ཁོར་ཡུག་ལ་གཏོར་བཤིག་བཏང་གི་ཡོད་རེད་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤག། རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་སྐྱེལ་ལེ་ཚན་གསན་བཞིན་ཡོད་པ་རེད། གོང་གི་གནད་དོན་དང་འབྲེལ་བ་ཡོད་པའི་ཐོག་ནས་སྐབས་དེ་དུས་སིམ་པ་ལ་ཡང་རྒྱལ་སྤྱིའི་ནང་ལ་ཡང་ད་དབྱིན་ཇིའི་སྐད་དུ་བཤད་པ་ཡིན་ན Sustainability བོད་སྐད་དུ་བསྒྱུར་བ་ཡིན་ན་ཡུན་གནས་ཐུབ་པ་ཞེས་ཞུ་དགོས་པ་རེད་ད་ལྟ་གོང་དུ་ཞུས་པ་ནང་བཞིན་ཡུན་གནས་ཐུབ་པ་ཚིག་འདི་བེད་སྤྱོད་བཏང་བའི་སྐབས་ལ་རྒྱ་ནག་ཕྱོགས་ནས་འདི་ཐོག་ལ་ཡང་ཁོང་ཚོས་ངོས་འཛིན་ག་རེ་བྱེད་ཀྱི་ཡོད་ན་འདི་ཐོག་ལ་ཡང་ད་ལྟ་ཕྱི་རྒྱལ་གྱི་ཉམས་ཞིབ་པ་གིས་ག་རེ་གསུངས་འདུག་ལོ། ཉམས་ཞིབ་པ Thierry Dodin ཁོ་རང་གསུང་ཡས་བྱས་ན་རྒྱ་ནག་གཞུང་གིས་ཁ་བཏང་ང་བདག་གི་ཨ་ནི་ཡུན་གནས་ཐུབ་ཐབས་ཅེས་བཤད་ཀྱི་ཡོད་རེད། ཡིན་ནའི་ཨ་ནི་སྤྱི་ཡོངས་ནས་བཤད་ན་ཡུན་གནས་ཐུབ་པ་ཞེས་པ་དེ་ཡིན་ན་རང་བྱུང་ཁམས་ཀྱི་འཕེལ་རིམ་ཁྲོད་ལ་ཡིན་ན་འགྲོ་བ་མིའི་བྱ་སྤྱོད་འོས་ཤིང་འཚམ་པའི་སྒོ་ནས་ཨ་ནི་མཉམ་གནས་ཡོང་བ་འཚོལ་སྙེག་བྱེད་པར་ཅིག་གོ་གི་ཡོད་རེད་ཡིན་ན་ཁོང་ཚོས་ཡུན་གནས་ཐུབ་པ་ཞེས་པའི་ཚིག་དོན་ལ་འགྲེལ་བཤད་ལོག་འགྲེལ་བྱས་བྱས་ཡིན་ན་ཁོར་ཡུག་ཨ་ནི་བཀོལ་སྤྱོད་ཞེས་པ་དེ་ཡིན་ན་འཕྲོག་བཅོམ་ནང་བཞིན་དེ་ལ་བརྟེན་ནས་ཁོར་ཡུག་ལ་བྱུང་བའི་གནོད་སྐྱོན་ཚོད་འཛིན་བྱས་བྱས་ནས་དེ་ཉིད་ཆ་སྙོམས་པོ་ཡོང་ཐབས་བྱེད་པར་འགྲེལ་བཤད་བྱས་པ་མ་གཏོགས། ཁ་གསལ་པོ་གང་ཡང་ཡོད་མ་རེད་ཁོང་ཚོས་བོད་ནང་ལག་བསྟར་བྱེད་ཡས་ཀྱི་གོང་འཕེལ་གྱི་དཔེ་མཚོན་ཡུན་གནས་ཐུབ་ཡས་ཟེར་དེ་ཚོ་ཡིན་ན་དོན་དངོས་ཐོག་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་གོང་འཕེལ་གྱི་དཔེ་མཚོན་བོད་ཐོག་ལ་བཙན་འགེལ་བྱས་པ་ཞིག་དེ་འདྲ་ཅིག་དང་དུས་མཚུངས་སུ་བོད་ཀྱི་ཁོར་ཡུག་བཀོལ་སྤྱོད་བཏང་བ་མ་གཏོགས་མངོན་གསལ་དོད་པའི་ཤུགས་རྐྱེན་ངན་པ་དེ་ཚོ་ཚོད་འཛིན་བྱེད་ཐབས་ཤིག་རེད། བྱས་བྱས་དེ་འདྲ་གསུངས་ཤག་ཨ་ནི་བྱས་ཙང་རྒྱ་ནག་གཞུང་གིས་རང་བྱུང་ཐོན་ཁུངས་བེད་སྤྱོད་བཏང་ཡས་དེ་ཚོ་ཡིན་ན་འབྲོག་ལས་དང་ཞིང་ལས་ཚུད་པའི་དཔལ་འབྱོར་ཡོངས་རྫོགས་བསྐྲུན་ཡས་ཚབ་ལ་ཡིན་ན་དེ་ལས་ལྡོག་བྱས་འདི་ཚོ་མུ་མཐུད་ནས་ལག་བསྟར་བྱེད་ཀྱི་ཡོད་རེད་དེ་ཡིན་དུས་ཨ་ནི་བོད་འཐུས་སྒོ་ཚང་བ་དང་ཡུན་གནས་ཐུབ་པའི་ཁོར་ཡུག་སྲིད་ཇུས་ད་ལྟ་ཡིན་ནའི་གཏན་འབེབས་བྱུང་ཡོད་མ་རེད་བྱས་བྱས་ཁོ་རང་དེ་འདྲ་གསུངས་ཤག། ད་དེ་ནས་བོད་དོན་དག་སྐྱེལ་ཟེར་བ་རྒྱ་ནག་གཞུང་གི་དྲི་གཞི་བརྒྱ་ལ་དྲིས་ལན་ཟེར་བ་འདི་ནང་ལ་ཡ་བོད་ཀྱི་གནད་དོན་སྐོར་ལ་ཡ་དཔྱད་ཞིབ་པ Thierry Dodin ཁོ་རང་གསུང་བ་བྱེད་པ་ཡིན་ན་རྒྱ་ནག་གཞུང་གིས་བརྗོད་པ་ལས་ལྡོག་སྟེ་བོད་ནང་ལ་ཡ་རང་བྱུང་ཁོར་ཡུག་སྲུང་སྐྱོབ་ཐོག་ལ་ཡ་གནོད་སྐྱོན་བྱུང་ཡོད་རེད་ཁོ་རང་གིས་གསུངས་ཤག་འདི་ཐོག་ལ་ཡ་བདེ་ཆེན་ལགས་ད་རྒྱས་པ་ཅིག་ཁོ་རང་ག་རེ་གསུངས་འདུག་ལོ། ད་ལྟ་ང་ཚོའི་གསུངས་ནང་བཞིན་རེད Thierry Dodin ཁོ་རང་གིས་མུ་མཐུད་གསུང་ཡས་བྱས་ན་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་ཨ་ནི་སྔ་ཕྱི་བར་གསུམ་དུ་ཁོར་ཡུག་སྲུང་སྐྱོབ་མཐོང་ཆེན་བྱས་ཡོད་ཟེར་བཤད་ཀྱི་ཡོད་རེད་ཡིན་ན་དེ་རྩ་བ་ནས་ཨ་ནི་ཁུངས་ལུང་མེད་པའི་སྐད་ཆ་ཅིག་རེད་དེ་ཡིན་ན་ཨ་ནི་ཆེད་ལས་མཁས་པ། ཚང་མ་འདང་རེད་ད་དུང་ཡིན་ན་མཁས་པ་དང་ཉམས་ཞིབ་པ་རྒྱ་མི་མང་པོ་ཅིག་གིས་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ཀྱི་འགོ་སྟོད་ལ་ཡིན་ན་རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང་ཨ་ནི་བོད་ཀྱི་རི་དྭགས་ཁྱོན་འབོར་ཆེན་པོ་མང་པོ་ཅིག་ཨ་ནི་ཉུང་རུ་ཕྱིན་ཡོད་པས་ཨ་ནི་ཁས་ལེན་རབས་དེ་འདྲ་བྱས་ཤག་ཨ་ནི་ཅེས་བྱས་ཁོ་རང་ཚོ་གསུངས་ཤག་དེ་མ་ཟད་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་དུས་མཇུག་ནས་ཨ་ནི་བོད་ཀྱི་ཤར་ཕྱོགས་ས་ཁུལ་ཕལ་ཆེ་བ་དེ་ཡིན་ན་ད་ལྟ་སི་ཁྲོན་ཞིང་ཆེན་ཁོངས་སུ་བཅུག་བྱས་ཡིན་ན་རི་མང་པོ་ཨ་ནི་དེ་ལ་ནགས་ཚལ།

གོང་དུ་ཡིན་ན་རྒྱ་ནག་གཞུང་གིས་ཨ་ནི་བོད་ཀྱི་ཁོར་ཡུག་ཉམས་ཆག་འགྲོ་གི་ཡོད་པ་ཤེས་པར་བརྟེན་ནས་ཡིན་ན་ད་ནས་ཉམས་ཞིབ་པ་ཐི་རི་ཌོ་ཌིན་ཁོ་རང་གསུང་ཡས་བྱས་ན་ཁོར་ཡུག་ཉམས་ཆག་འགྲོ་གི་ཡོད་པ་དེ་ཨ་ནི་མཚམས་འཇོག་བྱེད་ལས་གཞི་ཁག་ཅིག་ཨ་ནི་འགོ་བཙུགས་ཡོད་རེད། ཆེད་ལས་པ་ཁ་ཤས་ཀྱིས་རི་དྭགས་རྔོན་རྒྱག་མ་ཆོག་པའི་ཁྲིམས་སྲོལ་གཏན་འབེབས་བྱས་ཡས་རེད། རི་དྭགས་གཙོད་ཀྱི་གྲངས་འབོར་ཡིན་ནའི་དེ་བས་མང་དུ་འགྲོ་ཡས་བསམ་ཚུལ་རེ་བ་དེ་འདྲ་བཤད་ཡོད་རེད། རྒྱ་ནག་གཞུང་གིས་ཨ་ནི་ཆོག་མཆན་མེད་པར་རང་དགར་ཨ་ནི་གཏེར་ཁ་སྔོག་འདོན་བྱས་དེ་འདྲ་ཁྲིམས་འགལ། བྱས་དེ་ཚོ་ཡིན་ན་བྱས་མ་ཆོག་གི་ད་དེའི་ཚབ་ལ་ཡིན་ན་བཟོ་ལས་ཀྱི་རྣམ་པའི་ཐོག་ནས་གཏེར་ཁ་སྔོག་འདོན་བྱེད་ཀྱི་ཡོད་པ་རེད་དེ་ཡིན་ན་རྒྱ་ནག་གཞུང་ལ་ཁེ་སྤོགས་ཆེན་པོ་ཞིག་ཐོབ་ཀྱི་ཡོད་རེད་ཡིན་ནའི་བཟོ་ལས་ཀྱི་རྣམ་པའི་ཐོག་ནས་གཏེར་ཁ་སྔོག་འདོན་བྱས་པ་ལས་ཁོར་ཡུག་ལ་གཏོར་སྐྱོན་ཇི་ཙམ་འགྲོ་གི་ཡོད་མེད་ཐོག་ལ་ཤེས་རྟོགས་གསལ་པོ་གང་ཡང་ཡོད་མ་རེད་ཅེས་དེ་འདྲ་གསུངས་ཤིང། ད་ཁོར་ཡུག་སྲུང་སྐྱོབ་བྱེད་པའི་སྐབས་ལ་ཡ་ད་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་རེད་རྒྱ་ནག་གཞུང་གིས་ས་གནས་ཀྱི་བོད་མི་འདི་ཐོག་ལ་ཡ་ཁོང་ཚོས་འབྲེལ་བ་བཟོ་ཡ་དང་ས་གནས་ཀྱི་བོད་མི་འདི་ནང་མཉམ་ཞུགས་བྱེད་ཡ་གི་དེ་འདྲའི་ཁོང་ཚོ་ལས་འཆར་དེ་འདྲ་གང་བརྩམས་འདུག་པས་ལོ། ཐི་རི་ཌོ་ཌིན་ཁོ་རང་གསུང་ཡས་བྱས་ན་ཨ་ནི་བོད་ནང་ལ་རང་བྱུང་སྲུང་སྐྱོབ་ཀྱི་ལས་དོན་དངོས་ཀྱི་ནང་ལ་ཡིན་ན་བོད་ནང་གི་ཨ་ནི་བོད་མི་ཚོ་མཉམ་ཞུགས་བྱེད་པའི་འབད་རྩོལ་ཧ་ལམ་བྱས་ཡོད་མ་རེད་ས་གནས་ཀྱི་མི་མང་ཚོ་ཨ་ནི་གཙོ་ཆེར་ཨ་ནི་ཇོ་མོ་གླང་མའི་རིམ་པའི་སྤྱི་གླིང་དང་བྱང་ཐང་ལྟ་བུ་ཕྱི་རྒྱལ་གྱི་ཚོགས་པས་དངོས་སུ་མཉམ་ཞུགས་བྱེད་པའི་སྲུང་སྐྱོབ་ནང་ལ་ཡིན་ན་ཡུན་གནས་གོང་འཕེལ་གྱི་ལས་དོན་ནང་ལ་ཨ་ནི་ཞུགས་བཅུག་པ་རེད། དེ་འདྲ་ཅེས་ཁོ་རང་གིས་གསུངས་ཤིང། ད་ལྟ་གོང་དུ་བཀའ་མོལ་ཅིག་ནང་ལ་ཡང་བོད་ནང་རྒྱ་ནག་གི་བཟོ་གྲྭའི་གནས་སྟངས་རེད་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ཐོག་གནད་དོན་ཐོག་ལ་ཁོ་ཚོས་དེང་དུས་ཀྱི་བཟོ་གྲྭ་མང་པོ་འཛུགས་སྐྲུན་བྱས་པའི་རྗེས་ལ་ས་ཆ་མང་པོ་ཅིག་བྱེ་ཐང་ཅན་དུ་འགྱུར་ཡ་ཅིག་གསུངས་པ་རེད་དེ་སོང་ཙང་བྱེ་ཐང་དེ་བསྐྱར་དུ་ཡ་ཅིག་ཤིང་ནགས་འདེབས་ལས་དེ་འབྲེལ་གྱི་ལས་དོན་དེ་འདྲ་གི་འགོ་བཙུགས་འདུག་པས་ལོ། གོང་གི་གནད་དོན་ཐོག་ལ་ཡིན་ན་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནས་དུས་རབས་གོང་མའི་དུས་མཇུག་བར་ལ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་ཨ་ནི་ཤིང་སྡོང་ས་ཡ་བདུན་ཅུ་འདེབས་འཛུགས་བྱས་ཡོད། ཅེས་བཤད་བཤད་ཡོད་རེད། ཡིན་ནའི་ཨ་ནི་ཆེད་ལས་མཁས་པས་ཡིན་ནའི་ཤིང་སྡོང་དེ་ཚོའི་ནང་ནས་ཨ་ནི་ས་ཡ་བཅུ་ཙམ་མ་གཏོགས་འཚར་ལོངས་ཆ་ཚང་བ་ཡོང་གི་མ་རེད་ཅེས་བཤད་ཨ་ནི་ཁོ་རང་ཚོས་དེ་འདྲའི་གསུངས་ཤིང། སྐབས་དེ་དུས་ཙམ་པ་ལ་ཡང་བོད་ནང་ལ་ཤིང་ནགས་འདེབས་ལས་བསྐྱར་གསོ་བྱེད་ཡས་ཀྱི་གནས་ཚུལ་ཆགས་ཤག་གནས་ཚུལ་འདིའི་སྐོར་ལ་ཡང་རྒྱ་ནག་ཕྱོགས་ནས་ཡིན་ནའི་རེད་བོད་ཀྱི་གནད་དོན་ཐོག་ལ་མཁས་པ་ཁོང་རྣམ་ཚོས་ག་རེ་གསུངས་འདུག་ལོ། ད་ལྟ་ཐི་རི་ཌོ་ཌིན་ཁོ་རང་གསུངས་པ་བྱས་ན་རྒྱ་ནག་གཞུང་གི་རྩོམ་པ་པོ་ཚོས་ཡིན་ན་བོད་ནང་ཤིང་ནགས་ཨ་ནི་བསྐྱར་གསོ་བྱེད་དགོས་པ་ཆགས་ཡས་ཀྱི་རྒྱུ་རྐྱེན་གཙོ་བོ་དེ་ཡིན་ན་རྒྱ་མིས་བོད་ལ་བཙན་འཛུལ་བྱས་པའི་ཐོག་མའི་ལོ་བཞི་བཅུའི་རིང་ལ་ཡིན་ན་རྒྱ་མིས་ཨ་ནི་བོད་ཀྱི་ཤིང་ནགས་ཐོན་ཁུངས་རང་སྣང་གང་དྲན་གཅོད་འབྲེག་བྱས་རེད། དེའི་ཤུལ་ལ་ནི་འདེབས་འཛུགས་མ་བྱས་པ་བྱུང་བའི་སྐོར་གླེང་ཚིག་ཅིག་ཀྱང་བཤད་ཡོད་མ་རེད། སྐབས་དེ་དུས་ཡིན་ན་གཞི་ནས་ཨ་ནི་གོ་རིམ་ལྡན་པའི་སྒོ་ནས་ཤིང་ནགས་ཨ་ནི་བསྐྱར་གསོ་བྱེད་འགོ་ཅིག་བཙུགས་ཡོད་རེད། དེ་འདྲས་ཁོ་རང་གསུངས་ཤིང། ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། ཤིང་ནགས་གཅོད་འབྲེག་བྱེད་པ་དེས་བོད་ནང་ལ་ཡ་དེའི་ཁེ་ཕན་གཙོ་བོ་དེ་སུ་ལ་ཐོབ་ཀྱི་འདུག་དོ། ཤིང་ནགས་གཅོད་འབྲེག་བྱས་པའི་ཨ་ནི་ཡོང་འབབ་ཆ་ཚང་ཡིན་ན་ཨ་ནི་མི་མང་ལ་ཡིན་ན་ཁེ་ཕན་གང་ཡང་ཐོབ་ཀྱི་ཡོད་མ་རེད། ཤིང་ནགས་ཨ་ནི་གཅོད་འབྲེག་བྱས་པའི་ཡོང་འབབ་དེ་ཨ་ནི་རྫོང་སྲིད་གཞུང་ཐོབ་ཀྱི་ཡོད་པ་དང་ཨ་ནི་མི་མང་གིས་ཁོང་ཚོའི་བྱེད་སྟངས་དེ་ནི་གང་ཡང་ཧ་གོ་གི་ཡོད་མ་རེད། རྫོང་སྲིད་གཞུང་གིས་ཤིང་ནགས་སྲུང་སྐྱོབ་བྱེད་ཡག་གི་ཨ་ནི་རྒྱུ་མཚན་ཡིན་ནའི་མཐོང་གི་ཡོད་མ་རེད་བྱས་ད་ས་གནས་མི་མང་ཆ་ཤས་ནི་ཤིང་ནགས་ཁྲོད་ནས་ཨ་ནི་ཁོང་ཚོ་སེར་ཤ་རེད་སྨན་རྩྭ་བཏུས་བྱས་ནས་ཡོང་འབབ་ཏོག་ཙམ་མ་གཏོགས་ཐོབ་ཀྱི་ཡོད་མ་རེད་ཅེས་ཅིག་ད་ཁོ་རང་དེ་འདྲས་གསུངས་ཤིང།

དཔེ་ཆ་ཡིན་ན་གྲོང་ཁྱེར་ནང་གནས་སྤོ་བྱེད་དུ་བཅུག་ཡ་རེད་དེ་འདྲ་བྱས་རྗེས་རྒྱ་ནག་གཞུང་གི་བོད་པའི་ཐོག་ལ་ཡིན་ན་ཐབས་བྱུས་ཅིག་ལག་བསྟར་བྱས་རྗེས་ཡིན་ན་གྲོང་གསེབ་ཁུལ་གྱི་མི་མང་པོ་གྲོང་ཁྱེར་ཅན་ལ་བསྒྱུར་བྱས་དེ་འདྲས་བྱས་ཡོད་རེད་ཅེས་བཅས་ཁོ་རང་དེ་འདྲ་གསུངས་བཞག། གོང་དུ་འགྲེལ་བརྗོད་གནང་བའི་བོད་པའི་གི་ས་གནས་མི་མང་ཚོ་སོ་སོའི་གི་ཕ་མེས་ཀྱི་གནས་ས་ནས་གྲོང་ཁྱེར་ལ་ཕར་གནས་སྤོས་བྱས་དེ་འདྲས་གསུངས་པ་རེད་ལ་སོང་ཙང་ད་རྒྱ་ནག་གི་ཕྱོགས་ནས་བོད་པའི་གི་གནའ་སྔ་མོ་ནས་ཡོད་པའི་གི་འབྲོག་པའི་གི་ད་ལམ་ལུགས་ལ་ཁོང་ཚོའི་གི་ཆ་འཇོག་ག་རེ་བྱེད་ཀྱི་འདུག་ལོ།
བོད་རིག་པའི་གནད་དོན་མཁས་པ་ཐི་རི་དོ་དིན་ཁོ་རང་གིས་གསུངས་ཡར་བྱས་ན་རྒྱ་ནག་གཞུང་གིས་བོད་པའི་དཔལ་འབྱོར་གྱི་སྤྱི་ཚོགས་ཀྱི་སྲོལ་རྒྱུན་འབྲོག་ལས་དེ་ཡིན་ན་རྗེས་ལུས་ཅིག་ལ་ག་དུས་ཡིན་ན་རྗེས་ལུས་ཅིག་ལ་ངོས་འཛིན་བྱས་རྗེས་ཁྱད་གསོད་བྱེད་ཀྱི་ཡོད་རེད་ཟེར་རྒྱ་ནག་གཞུང་ལས་རིགས་དེ་ཚོ་ཡོད་ཚད་ལོག་ལ་ཡིན་ན་སྔོན་ཐོན་དང་རྗེས་ལུས་ཟེར་གྱི་གཅིག་གི་མིང་རུ་བཏགས་རྗེས་དེ་འདྲའི་བྱས་རྗེས་ཡིན་ན་བོད་ཀྱི་འབྲོག་པ་དང་འབྲེལ་བའི་བྱ་དངོས་ཕལ་ཆེ་བ་ཡིན་ན་རྗེས་ལུས་རེད། ཅེས་ངོས་འཛིན་བྱེད་ཀྱི་ཡོད་རེད་ཟེར་བྱས་ཁོ་རང་དེ་འདྲ་གསུངས་བཞག་བྱས་ཙང་དེ་ཁོར་ཡུག་དང་ཨ་ནི་ཡུན་གནས་ཡོད་པའི་གོང་འཕེལ་ཡོང་ཡ་ལ་ཡིན་ན་དེས་གནོད་སྐྱོན་ཨ་ནི་ཚབས་ཆེན་བཟོས་ཡོད་རེད་ཟེར་དེ་འདྲ་ཁོ་རང་དེ་འདྲ་གསུངས་བཞག།
དེ་རིང་གི་གླེང་མོལ་དང་འབྲེལ་བའི་ཐོག་ནས་ཡ་རྒྱ་ནག་གིས་བོད་ནང་གི་ཁོར་ཡུག་དང་འབྲེལ་བའི་གནད་དོན་ཐོག་རེད་དེ་མིན་ཅིག་བོད་ནང་ལ་ཡ་རྒྱ་ནག་གི་རྡུལ་ཕྲན་མཚོན་ཆ་རེད་རྡུལ་ཕྲན་མཚོན་ཆ་གི་སྙིགས་རོ་ཐོག་ལ་ཡ་མཐའ་སྡོམ་དེ་ལ་ཡ་ད་ལྟ་ཅིག་གོང་དུ་ཞུས་པ་རེད་བོད་གནས་མཁས་པ་ཐི་རི་དོ་དིན་ཁོ་རང་གིས་མཐའ་སྡོམ་ག་རེ་བསྐྱོན་གནང་འདུག། བོད་གནས་མཁས་པ་ཐི་རི་དོ་དིན་ཁོ་རང་གིས་མཐའ་སྡོམ་བསྐྱོན་ཡར་བྱས་ན་རྒྱ་ནག་གཞུང་གིས་ཡུན་གནས་ཟེར་དེ་ལྟོས་ཨ་ནི་བྱ་ཐབས་དེའི་ཐོག་ལ་ཡིན་ན་ཆབ་སྲིད་གནད་དོན་དང་ཨ་ནི་དྲིལ་བསྒྲགས་བྱས་གལ་ཆེན་པོ་ཅིག་ལ་རྩིས་བྱས་མ་གཏོགས་ཨ་ཁོང་ཚོས་ནི་བོད་ནང་ལ་ཨ་ནི་དངོས་སུ་ལག་བསྟར་བྱེད་བཞིན་པའི་སྣོད་བཅུད་ཀྱི་ཨ་ནི་སྲིད་ཇུས་དེ་ཚོ་ཡིན་ན་འགྲེལ་བཤད་རྒྱབ་པ་དཔེ་མཚོན་སྟངས་གཏན་ནས་འདྲ་གི་མི་འདུག། ཅེས་བྱས། འཇར་མ་ནི་གཙུག་ལག་སློབ་གྲྭ་ཆེན་མོའི་ཨ་ནི་བོད་རིག་པའི་མཁས་པ་དང་ཨ་ནི་བོད་གནས་དྲ་བའི་འགན་འཛིན་ཟུར་པ་རེད་ད་ཨ་ནི་ཞེས་བོད་གནས་དྲ་བ་གསར་འཛུགས་གནང་མཁན་ཨ་ནི་ཐི་རི་དོ་དིན་ཁོ་རང་གིས་ཨ་ནི་གོང་གསལ་གྱི་འགྲེལ་བརྗོད་དེ་འདྲ་གནང་ཞིང། དེ་དང་ཆབས་ཅིག་དུས་ཚོད་ཀྱི་རྐྱེན་པས་དེ་རིང་ང་ཚོའི་ལེ་ཚན་འདི་དེ་མཇུག་བསྡོམས་ཞུ་ཡ་དང་ལས་རིམ་རྗེས་མ་ནང་ལ་ཡིན་ན་བོད་ནང་གི་བོད་མི་ཚོའི་འཚོ་བའི་གནས་སྟངས་སྐོར་ལ་ཡང་ང་ཚོ་གྲོས་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།